Unfortunately, keeping Ukraine in the artificial deficit of weapons.
ཨུ་རུ་སུས་ཡུཀ་རེན་ལ་དྲག་པོའི་བཙན་འཛུལ་མུ་མཐུད་བཞིན་པ་དེ་འགོ་བཙུགས་ནས་ལོ་གཉིས་ཕྱིན་པ་ཆགས་རྒྱུར་བདུན་ཕྲག་གཅིག་ཙམ་ལས་ལྷག་མེད་པའི་མཚམས། རྒྱལ་སྤྱིའི་བདེ་འཇགས་ཐད་ཀྱི་ལོ་རེའི་ཚོགས་ཆེན་མིང་ལ་མུ་ནིག་བདེ་འཇགས་ཚོགས་ཆེན་ཟེར་བ་དྲུག་ཅུ་ཐམ་པ་དེ་ཇར་མ་ནི་གྲོང་ཁྱེར་མུ་ནིག་རུ་གཟའ་པ་སངས་ཉིས་སྟོང་ཉི་ཤུ་བཞི་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་དྲུག་གི་ཉིན་ནས་ཉི་མ་གསུམ་གྱི་རིང་ཚོགས་རྒྱུར་དབུ་བཙུགས་དུས་དེ་གར་ཨ་རི་ཐེ་བའི་རྒྱལ་སྤྱིའི་རྒྱལ་ཁབ་བརྒྱ་དང་ཉི་ཤུ་ལྷག་གི་དབུ་ཁྲིད་དང་རྒྱལ་སྲུང་བློན་ཆེན་ཁྱོན་བརྒྱ་དང་བརྒྱད་ཅུ་ཙམ་ངོ་འཛོམས་གནང་ཡོད་སར་ཡུཀ་རེན་གྱི་སྲིད་འཛིན Vladimir Zelenskyy གྱི་ངོ་ཐོག་ཕེབས་ནས་ཚོགས་ཚོམས་དེར་གཟའ་སྤེན་པ་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་བདུན་གྱི་ཉིན་གསུང་བཤད་གནང་དུས། ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་སྣོན་སྤེལ་དགོས་ཀྱི་ཡོད་པའི་དགོས་འདུན་འབོད་སྐུལ་གསར་པ་གནང་འདུག། ཚོགས་ཆེན་དེར་ཚོགས་བཅར་བ་དབུ་ཁྲིད་རྣམ་པས་སྡེབ་ལ་ཡར་བཞེངས་པ་སོགས་ཀྱི་ངང་ལ་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀེ་ལ་དགའ་བསུ་གནང་བ་དང་སྲིད་འཛིན་ཛེ་ལན་སི་ཀེས་ནུབ་ཕྱོགས་རྒྱལ་ཁབ་ཚོས་ཡུཀ་རེན་ལ་ད་བར་རྒྱབ་སྐྱོར་གནང་པ་ཡོངས་ལ་བཀའ་དྲིན་ཆེ་ཞེས་ཞུས་གནང་ཞིང་ཐུགས་རྗེ་ཆེ་ཞེས་ཞུས་པ་དང་སྦྲགས་ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་གནང་རྒྱུར་འགོར་འགྱངས་གནང་ནས་ཡུཀ་རེན་ལ་གོ་མཚོན་ལག་ཆའི་ཉུང་སྐྱོན་བཟོས་ན་རྗེས་འབྲས་ལ་ཨུ་རུ་སུའི་སྲིད་འཛིན Vladimir Putin གྱི་སྟོབས་ཤུགས་ཆེ་རུ་འགྲོ་བ་ཞིག་ཆགས་རྒྱུ་དང Putin གྱི་སྟོབས་ཤུགས་དེ་ལྟར་ཤུགས་ཆེ་རུ་འགྲོ་བ་ཡིན་ན། ཡུག་ཀེ་རན་ལ་ཕམ་ཉེས་ཀྱི་ཉེན་ཁ་ཆེ་རུ་འགྲོ་རྒྱུ་དང་ཡུག་ཀེ་རན་ལ་ཕམ་ཉེས་ནི་ཡུག་ཀེ་རན་ཙམ་ལ་ཕམ་ཉེས་མིན་པར་གླིང་ཆེན་ཡུ་རོབ་རང་ཉིད་ལ་དཀའ་ངལ་དང་ཉེན་ཁ་ཆེ་རུ་འགྲོ་བ་ཞིག་ཆགས་རྒྱུ་དང་མང་གཙོའི་རིང་ལུགས་ཀྱི་སྟོབས་ཤུགས་ཆུང་ལ་གཏང་རྒྱུ་ཡིན་པས་ཆག་སྒོ་དང་ཇུས་ཉེས་དེ་ལྟར་ཟློག་རྒྱུར་ཡུག་ཀེ་རན་ལ་གོ་མཚོན་ལག་ཆའི་རོགས་རམ་ཚགས་ཚུད་པོ་གནང་དགོས་པའི་རེ་སྐུལ་གནང་འདུག། ཡུཀ་རེན་ལ་གོ་མཚོན་ལག་ཆའི་རོགས་རམ་གནང་བའི་རེ་སྐུལ་དེ་ནི་ཨུ་རུ་སུའི་དམག་མི་དང་ཡུཀ་རེན་གྱི་དམག་མིས་ཕན་ཚུན་དམག་འཐབ་སའི་ཡུཀ་རེན་གྱི་ཤར་རྒྱུད་གྲོང་ཁྱེར Avdiivka ཟེར་བ་རུ་ཡུཀ་རེན་གྱི་དམག་མི་ཚོ་ཨུ་རུ་སུའི་དམག་མིས་མཐའ་བསྐོར་བའི་དམག་འཐབ་ཀྱི་དཀའ་ངལ་དང་ཉེན་ཁ་ཁ་བསྒྱུར་རྒྱུ་སོགས་ཀྱི་སླད་དུ། ཡུཀ་རེན་གྱི་དམག་དཔུང Avdiivka ནས་ཕྱིར་འཐེན་ཞིག་བྱས་པས་ཨུ་རུ་སུའི་བཙན་རྒོལ་དང་ཡུཀ་རེན་གྱི་འགོག་རྒོལ་དེའི་ནང་ལ་ཟླ་བ་མང་པོའི་རྗེས་སུ་ཨུ་རུ་སུའི་དམག་མི་ལ་རྒྱལ་ཁ་ཆེ་ཤོས་ཤིག་ཐོབ་པའི་དུས་ཚོད་ཞིག་ལ་གནང་བ་ཆགས་དུས། མུ་ནིག་བདེ་འཇགས་ཚོགས་ཆེན་ཐོག་གཟའ་སྤེན་པར་སྲིད་འཛིན་ཛཱ་ལན་སི་ཀིས་གསུངས་པར། ང་ཚོ་ཡུཀ་རེན་གྱིས་ང་ཚོའི་ས་ཆ་ཚུར་བླངས་ཐུབ་ཀྱི་རེད། པུ་ཏིན་ཕམ་ཉེས་གཏང་ཐུབ་ཀྱི་རེད་དེ་ལྟར་ཐུབ་ཀྱི་ཡོད་པ་དམག་སར་ལན་ཁ་ཤས་རྔམ་སྟོན་ཟིན་པ་རེད། གྲོང་ཁྱེར་ཨབ་དི་ཀའི་ད་ལྟའི་གནས་ཚུལ་གྱིས་ང་ཚོ་ཡུཀ་རེན་གྱི་ནུས་པ་ནི་གོ་མཚོན་ལག་ཆ་དང་དཔུང་ཤུགས་སོགས་ཀྱི་ཚད་ཡོད་སྐྱོ་བཟོས་པ་ར་སྤྲད་ཡོད་རེད། བརྩེ་ལྡན་གྲོགས་པོ་ཚོ། རོགས་རམ་གནང་ཡག་གི་གོ་མཚོན་ལག་ཆ་ཡོད་ནས། རོགས་རམ་ཚགས་ཚུད་པོ་དང་རྒྱུན་འཁྱོངས་པ་མ་གནང་བར་ཡུཀ་རེན་ལ་གོ་མཚོན་ལག་ཆ་དཀོན་པོ་བཟོས་དེའི་ནང་ནས་ཐག་རིང་པོར་སྙོབ་མཁན་གྱི་གོ་མཚོན་ལག་ཆ་དང་མེ་མདའ་མེ་སྒྱོགས་སོགས་པའི་མེ་མཚོན་དཀོན་པོ་བཟོས་ན་དམག་འཐབ་ཀྱི་གནས་སྟངས་གནས་ཚུལ་ལ་གཞིགས་པ། པུ་ཏིན་གྱིས་པུ་ཏིན་གྱི་སྟོབས་དང་ཤུགས་ཆེ་རུ་གཏང་ཐུབ་པ་ཆགས་ནས་མང་གཙོའི་རིང་ལུགས་ཀྱི་སྟོབས་ཤུགས་སྐྱོ་རུ་ཕྱིན་པ་ཞིག་དང་ང་ཚོས་ད་བར་ཟུང་འབྲེལ་གནང་བ་ཚོ་ཇུས་ཉེས་བཟོས་ཀྱི་རེད་སོགས་གསུངས་བཞག། ཨུ་རུ་སུས་ཡུཀ་རེན་ལ་བཙན་འཛུལ་གྱི་དམག་འཐབ་དེ་འགོ་བཙུགས་ཏེ་ལོ་གསུམ་པ་ཤར་གྲབས་ཀྱི་མཚམས་དེར་ཡུཀ་རེན་གྱི་དམག་མིའི་གོ་མཚོན་ལག་ཆ་རྫོགས་བཞིན་པ་དང་ཡུཀ་རེན་ལ་དམག་ཞབས་ཀྱི་ཉུང་སྐྱོན་འཕྲད་བཞིན་པ་གསུང་བཞིན་པ་དང་ཡུ་རོབ་མཉམ་འབྲེལ་གྱིས་ཡུཀ་རེན་ལ་མེ་མཚོན་ས་ཡ་གཅིག་བསྐུར་རྒྱུ་ཞལ་བཞེས་གནང་ཡོད་པ་དེའི་ཕྱེད་ཀ་ཙམ་མ་གཏོགས་ད་ལྟའི་ཆར་བསྐུར་ཐུབ་པ་མེད་པ་དང་དེ་ཡང་ཕྱི་ཟླ་གསུམ་པའི་བར་བསྐུར་ཐུབ་ཀྱི་མེད་པ་མཉམ་འབྲེལ་དེས་གསུངས་ཡོད་པ་རེད་འདུག། ནུབ་ཕྱོགས་རྒྱལ་ཁབ་ཚོས་ཡུག་ཀེ་རན་ལ་ཨ་སྒོར་དུང་ཕྱུར་མང་པོའི་རོགས་རམ་བསྐུར་རྒྱུ་ཚོ་དུས་ཐོག་ཡུག་ཀེ་རན་ལ་བཏང་འབྱོར་ཐུབ་དང་མ་ཐུབ་ཀྱི་ཐད་ལ་ཐེ་ཚོམ་དེ་འདྲ་ཤར་ཡོད་པའི་སྟེང་ལ་ཨ་རིས་ཡུག་ཀེ་རན་ལ་ཨ་སྒོར་དུང་ཕྱུར་དྲུག་བརྒྱ་ཙམ་མ་གནས་ཀྱི་དྲག་པོའི་རོགས་རམ་གནང་སྲིད་པ་ཞིག་ཨ་རིའི་གྲོས་ཚོགས་སུ་གཙོ་ཆེར་ཨ་རིའི་སྲིད་འཛིན་ཟུར་པ Trump གྱི་ཕྱོགས་གཏོགས་ཀྱིས་ད་ལྟ་བཀག་ཡོད་པའི་སྐབས་འདིར། མུ་ནིག་བདེ་འཇགས་ཚོགས་ཆེན་དྲུག་ཅུ་པ་དེར་ཕེབས་ཡོད་པའི་ཨ་རིའི་སྲིད་འཛིན་གཞོན་པ Kamala Harris གྱིས། and it is in the strategic interest of the United States to continue our support ཡུཀ་རེན་ལ་ཨ་རིའི་རྒྱབ་སྐྱོར་དེ་སྲིད་དོན་པའི་ཆབ་སྲིད་འཁྲབ་སྟོན་དེ་འདྲས་བར་ཆད་བཏང་འཇུག་ཡ་མེད་པ་གསུངས་ནས་ཡུཀ་རེན་ལ་ཨ་རིའི་རྒྱབ་དཔུང་དང་རྒྱབ་སྐྱོར་གཡོ་བ་མེད་པ་གནང་རྒྱུ་ནན་བརྗོད་གནང་འདུག་རྒྱལ་ཁབ་སུམ་ཅུ་སོ་གཅིག་ཙམ་ཆིངས་ཡིག་གིས་བཅིངས་པའི་སྲིད་དང་དམག་དོན་གྱི་མནའ་འབྲེལ་ནེ་ཐོའི་སྤྱི་ཁྱབ་དྲུང་ཆེ་ཡན Stoltenberg གིས་མུ་ནིག་བདེ་འཇགས་ཚོགས་ཆེན་དྲུག་ཅུ་པ་དེའི་སྐབས་གསུངས་པ་ཞིག་ལ། but it sends a message not only to Putin but also to to to Xi that when they ཡུཀ་རེན་དུ་པུ་ཀྲིན་ལ་རྒྱལ་ཁ་ཐོབ་འཇུག་རྒྱུ་ནི། ཡུཀ་རེན་གྱི་མི་དམངས་ལ་ཆག་སྒོ་ཆགས་རྒྱུ་མ་ཚད་དྲག་ཤུགས་བེད་སྤྱོད་བཏང་ན་སོ་སོར་གང་འདོད་ཐོབ་པའི་བརྡ་ནོར་པ་ཞིག་པུ་ཐིན་མ་ཚད་རྒྱ་མིའི་སྲིད་འཛིན་ཞི་ཅིན་པིང་ལ་བཏང་ནས་དེ་རིང་ཡུཀ་རེན་དུ་བྱུང་བ་དེ་སང་ཉིན་ཐའེ་ཝན་དུ་བྱེད་སྲིད་པ་རེད་བྱས་ཙང་ཨ་རིས་ཡུཀ་རེན་ལ་རྒྱབ་སྐྱོར་གནང་ཡག་ནི་མི་ཆོས་རོགས་རམ་ཙམ་མ་རེད་སོ་སོའི་བདེ་སྲུང་གི་ལས་གཞི་རེད་བསམ་གྱིས་ཟེར་གསུངས་ཤག། ཡུཀ་རེན་གྱི་སྲིད་འཛིན་ཛཱ་ལན་སི་ཀིས་མུ་ནིག་བདེ་འཇགས་ཚོགས་ཆེན་ལ་གཟའ་སྤེན་པར་ཕེབས་པའི་གོང་དེར། ཇར་མ་ནི་དང་ཧྥ་རན་སི་ལ་ཕེབས་ནས་ཇར་མ་ནི་དང་ཧྥ་རན་སི་དང་ཡུག་ཀེ་རན་གྱི་བར་ལ། ཟླ་བ་སྔོན་མར་ཡུག་ཀེ་རན་དང་དབྱིན་ཇིའི་བར་བཞག་པའི་ཕུགས་རིང་པོའི་བདེ་འཇགས་ཀྱི་གྲོས་མཐུན་རིགས་བཞག་གནང་འདུག།